སངས་རྒྱས་ཐམས་ཅད་འདུས་པའི་སྐུ་རྡོ་རྗེ་འཛིན་པའི་ངོ་བོ་ཉིད་དཀོན་མཆོག་གསུམ་གྱི་རྩ་བ་སྟེ། བླ་མ་རྣམས་ལ་གུས་ཕྱག་འཚལ། ཡ་ད་དེ་ནི་ང་དང། རྒྱལ་སྲས་དངུལ་ཆུ་ཐོགས་མེད་བཟང་པོ་དེ་ནི་ཟ་མ་ཚལ་ཀ་ནི་དེ་ནི་ལག་ལེན་སུམ་ཅུ་སོ་བདུན་མ་བཞུགས་ཟེར་ནོ། ད་དེ་ནི་ལག་ལེན་སུམ་ཅུ་སོ་བདུན་མའི་ནང་དེ་ནི་ང་དང། ད་ཅི་བྱོས་ནོ།

བཀའ་བརྒྱུད་པའི་སྦྱིན་བདག། དེ་ན་འབྲི་གུང་པའི་སྦྱིན་བདག། འབྲུག་པའི་སྦྱིན་བདག། དེ་ནས་ཚོགས་ལ་ཀརྨ་བཀའ་བརྒྱུད་རིའི་སྦྱིན་བདག། དགེ་ལུགས་པའི་སྦྱིན་བདག། དེ་ནས་ས་སྐྱ་པའི་སྦྱིན་བདག་ཟེར་གྱི་དང་དེ་ནས་ང་དང་སྦྱིན་བདག་ཀུན་པོ་ཡོད་དེ་ན་བ་ལས། ད་ལྟའི་སྐྱོན་བཤད་པ་སང་ན་དེ་ནས་ང་དང་སྦྱིན་བདག་ཀུན་ལ་དེ་ནས་གཞན་ཆགས། ད་ཨི་བོ་ངའི་སྦྱིན་བདག་ཡིན་གཡུ་བསམ་ཟེར་དེ་ནས་དམངས་ཚིས་དེ་ནས་ང་དང་སེམས་ཟིན་ན་ཆགས་པ་ཞེན་ཆགས་དུ་གཟུགས་ཡོད་ན། དེ་ནི་དེ་བས་ཡང་སྐྱོན་ཡོང་བྱ་ཞིག་ཡོད་རེད་ནོ། དེ་སོང་པ་སང་ན་དེ་ནི་ང་དང་ཨའི། ཅི་ནང་མི་ནང་དེ་ནི་ཉོན་མོངས་པ་འདོད་ཆགས་ཞེ་སྡང་གཏི་མུག་གཞུག་ག་ནི་དེ་ནི་ཉོན་མོངས་པ་དུག་གསུམ་པོ་ཡིན་པ་སང་ན་དེ་ནི་ང་དང་ཨའི་ཆགས་པ་པོ་ཅི་ཞིག་ག་ཆགས་སྣང་རང་ཡང་རང་ཕྲུ་གུ་འ་ཆགས་སེ་འགྲོ་རང་ཡང་རྒྱུ་དངོས་པོ་ཞིག་ག་ཆགས་སེ་འགྲོ་རང་ཡང་ནང་ཁང་པ་ཆགས་སེ་འགྲོ་རང་ཡང་དེ་ནི་ཅིག་གི། གྲོགས་སོང་ན་དེ་ནི་སེམས་ཆགས་སེ་འགྲོ།

ད་ལྟའི་བཤད་པ་སང་ན་ཙམ་ཞིག་དེ་ནི་ང་དང་འཛམ་བུ་གླིང་ག་དེ་ནི་འཛིང་མོ་གཅིག་ན་གཅིག་ག་དེ་ནི་འཛིང་མོ་ཚོགས་གཅིག་ན་གཅིག་ག་དེ་ནི་ང་དང་ད་མ་མཐུན་ག་ཚོགས་རྒྱུ་རེད་ན་དེའོ་ཡ་མེད་ན་རྒྱུ་ནོར་ལོངས་སྤྱོད་ཡི་རྙེད་པ་བཞག་སྟེ་ཡོང་བ་ནོག་ཡ་མེད་ན་བཀུར་སྟི་བཞག་སྟེ་ཡོང་བ་ནོག་ངོ་ཐོག་ད་ལྟའི་ཡིན་ག་མ་གསལ་པོ་ནོག་ལ་དེ་ག་ང་དང་ཅང་ཐེ་ཚོམ་སྐྱེད་དགོས་བྱ་ཞིག་ཡོང་ན་མེད་པ་ནོག་ལ་ད་སྒོར་རྙེད་པ་དང་བཀུར་སྟི་བཞག་སྟེ་དེ་ནི་ང་དང་མི་གཅིག་ན་གཅིག་ཨང་ངོ་འཛིང་མོ་ལ་དེ་ནི་འཛིང་མོ་སོང་ཟེར་དེ་ནི་ང་དང་གར་ཚོགས་ཆོས་དང་ནོག་ལག་འཛིང་བྱ་ནོག

འདུག་ག་ལེ། འོ་ད་དེ་སོང་པ་སང་ན་ང་དང་ཙམ་ཞིག་འཛམ་བུ་གླིང་གི་ཆེ་ས་ན་བསམ་བློ་བཏང་ན་འཛམ་བུ་གླིང་ཡིན་འགྲོ། དེ་ག་ན་ང་དང་རྒྱལ་ཁབ་གཅིག་ག་ཡིན་འགྲོ། དེ་ག་ན་ང་དང་ཡུལ་གཅིག་ན་གཅིག་ཡིན་འགྲོ་ད་གཟོད་ང་དང་རྒྱ་གར་རི་ཡུལ་མང་པའི་ནང་ཆུའི་ཕི་ཡ་འཛིང་མོ་ཆ་མཁན་མ་མང་པོ་འདུག་ག་ཅུ། འོ་དེ་སོང་པ་སང་ན་དེ་ནས་ང་དང་རྙེད་པ་དང་བཀུར་སྟི་བཞག་སྟེ་དེ་ནས་འཛིང་མོ་ཆ་ན་འོ་མོལ་ཏེ་ནོ། ད་དེ་ཤེས་པ་སང་ན་དེ་ནས་ང་དང་དག་སེ། ཇོ་བོ་རྗེ། དཔལ་ལྡན་ཨ་ཏི་ཤ་དེ་ནས་ཁོང་ཞལ་ན་ཏོའི་མོལ་ཏེ་འདུག་ག། དག་སེ་ཕྱི་ལོ། རབ་བྱུང་འཆིང་བ་དམ་པོ་གང། རྙེད་པ་དང་ནི་བཀུར་སྟི་སྟེ་མོལ་འདུག་ག། རབ་ཏུ་འབྱུང་བ། ང་དང་ཁྱིམ་ན་ཁྱིམ་མེད་པར་རབ་ཏུ་འབྱུང་ཟེར་དེ་ནི་ང་དང་ད་གྲྭ་པ་ཆོས་གྲྭ་པ་ཡིན་འགྲོ་ཇོ་མོ་ཡིན་འགྲོ་དེ་ནི་ང་དང་རབ་བྱུང་གཞོན་ནུ་བ་རབ་བྱུང་དང་རབ་བྱུང་མ། ད་དེ་རབ་བྱུང་དང་རབ་བྱུང་མ་ཚང་མ། དེ་ནི་དེ་རབ་བྱུང་ཡིན་ལམ། ལག་ལེན་གྱིས་ག་དེ་ནི་བཅོ་མ་ཐུབ་པ། དེ་ནི་ང་དང། བར་ཆད་ཚོགས་པོ་ཅི་ནོ་ཟེར་ན། རྙེད་པ་དང་བཀུར་སྟི་ཡིན་ཟེར་ག་ཡིན་ནོ་མོལ་འདུག་ག། ད་དེ་སོང་པ་སང་ན་ང་དང་རྒྱུ་ནོར་ལོངས་སྤྱོད་ཀྱི་རྙེད་པ་དང་བཀུར་སྟི་ཀུན་ལ་བརྩམ་སྙམ་དེ་ནི། སེམས། ཆགས་པ་སྤོང་དགོས་བྱས་པོ་གི་དེ་ནི་མ་ཁག་ཆེན་མོ་ཞིག་ཡོང་བ་བརྗོད། དེ་སོང་པ་སང་ན་དེ་ནི་ང་དང་ཙམ་ཞིག་དེ་ནས་རྒྱུ་ནོར་ལོངས་སྤྱོད་ཀྱི་རྙེད་པ་ཐོབ་ན་ཡང་དེ་ནི་ད་གཟོད་ང་དང་སངས་རྒྱས་ཀྱིས་མོལ་མཁན་ནང་བཞིན་ལོ་བརྒྱ་ཐུབ་པའི་ཟས་ཡོད་ཀྱང་འཆི་བའི་ནང་པར་ལྟོགས་རི་འགྲོ། ལོ་བརྒྱ་ཐུབ་པའི་སྒོ་བརྗོད་ཀྱང་འཆི་བའི་རྣམ་པར་གཅེར་བུར་འགྲོ་མོད་གང་ནང་བཞིན་ང་དང་ལོ་བརྒྱ་ཕྲག་སྟོང་ཕྲག་མང་པོ་འདུག་ནང་གོན་ནི་མི་ཚར་བྱ་ཟོས་སེ་མི་ཚར་བྱ་ཞིག་མང་པས་ཡོད་ནང་ཤི་ཤི་ཞག་པོ་སླེབས་ན།

རང། མི་ཚེ་གང་པོ་དེ་ནི་གོན་ལག་རེ་ག་འདུག་སྟེ་དེ་ནི་བཟའ་མ་ཕོད་འཐུང་མ་ཕོད་པ་དེ་ནི་ང་དང་གྲོང་གསེང་ན་མང་པོ་ཡོང་འདུག་བ་ཞིག་དེའོ་ཟེར་ན་ནོ་བ་ནོར་ལོངས་སྤྱོད་པོ་སྙིང་པོ་མེད་པ་ཧ་མ་གོ་བ་ད་ལྟའི་སྐྱོན་པོ་ཡོང་ཟེར་ནོ་བ་ཞིག་ད་ལྟའི་སྐྱོད་པ་བཟང་ན་དེ་ནི་ཚང་མ་སང་དེ་ནི་ཁག་ཆེ་ཤོས་པོ་དེ་ནི་ང་དང་ནོར་ལོངས་སྤྱོད་དགོས་དགོས་ཟེར་ནོ་ཏོ་ཡིན་ན་ཡང་ཆོག་ཤེས་ཟེར་མཁན་པོ་དེ་ནི་མ་ཁག་ཆེན་མོ་ཞིག་ནོ་བ་ཞིག་ཆོག་ཤེས་ཆོག་ཤེས་ཟེར་ན་ད་ང་འགྲིག་བསམ་མཁན་པོ་གལ་སྲིད་ང་དང་སེམས་སི་ནང་དེ་ནི་ཆོག་ཤེས་ཟེར་མཁན་པོ་འགྲིག་བསམ་མཁན་པོ་མེད་ན།

རབ་མཆོག་ལགས་པ་ལྷ་མི་ཐུབ་པས་གསུངས་ཟེར་ན་ད་ནོར་ཚང་མའི་ནང་ན་དྲག་ཤོས་པོ། རང་ལ་ཟ་རྒྱུ་ཡོད་འགྲོ་འཐུང་རྒྱུ་ཡོད་འགྲོ་གོན་རྒྱུ་ཡོད་འགྲོ་ཅི་ཡིན་ནའང་ད་འགྲིག་ཆ་ཞིག་ཡོད་ན་ད་ང་འགྲིག་བསམ་མཁན་པོ་དེ་ནས་དགོས་ཤེས་པོ་དེ་ནོར་ཚང་མའི་ནང་ན་དྲག་ཤོས་པོ་དེ་ན་ཡིན་ནོ་མོ་དེ་ནོ། ད་ག་ཚད་རང་ལ་དེ་ནས་ཆོག་ཤེས་པོ་ཡོད་ན་ང་འགྲིག་བསམ་མཁན་པོ་ཡོད་ན་དེ་ནས་ནོར་ལོངས་སྤྱོད་མི་དགོས་བསམ་ནའང་དེ་ནས་ང་དང་ཐོབ་བ་ནོ། ཆོག་ཤེས་པོ་མེད་ན་དགོས་ཡིན་བསམ་ནའང་དེ་ནས་ཐོབ་བ་མེད་ནོ་མོ་འདུག་བ་ད་དེ་ཆོད་པ་ཚང་ན་དེ་ནས་ཆོག་ཤེས་ཟེར་མཁན་པོ་ང་དང་དགོས་ཤེས་པོ་མ་ཁག་ཆེན་མོ་ཞིག་ནོ་བ་ཅོ། ད་ང་འགྲིག་བསམ་མཁན་ཙོགས་ཤིག། ད་ང་དང། མི་རེ་ཁ་ཅིག་ཡ་དེ་ནས་ང་དང་འཛམ་བུ་གླིང་ག་བཟའ་རྒྱུ་མེད་པ་འཐུང་རྒྱུ་མེད་པ་གོན་རྒྱུ་མེད་པ་ལྟོགས་རི་ཡ་ཤི་མཁན་ཅིག་ང་དང་ཙམ་ཅིག་མེད་རྒྱག་ལེ། ད་ལྟེ་ངོ་ལ་དེ་ནས་ང་དང་བསམ་བློ་བཏང་ནང་མཉམ་པོ་ང་དང་ལ་དྭགས་པ་ཚང་མ་ལ་དྭགས་པའི་མི་ཚེ་ཚང་མ་མ་བསོད་དེ་བསོད་ནམས་ཅན་ཅི་རོ་ག་ལེ། ནང་ཁང་པ་མེད་མཁན་ཅིག་མེད་མཁན་རོག་བཟའ་རྒྱུ་འཐུང་རྒྱུ་མེད་མཁན་ཅིག་མེད་མཁན་རོག་ཀྲོང་རེ་ནང་ག་རིལ་མེད་མཁན་ཅིག་མེད་མཁན་རོག་དེ་ཚོ་ག་དེ་ནས་བསམ་བློ་དང་ནང་ཉམས་པོ། ང་དང་ཚང་མ་མ་བསོད་དེ་བསོད་ནམས་ཅན་ཡིན་ཅག་འདུག་ག་ལེ་ད་ལྟེའོ་འགྲིག་བསམ་མཁན་པོ་དགོས་ཤེས་པོའང་མ་ཁག་ཆེན་མོ་ཡིན་ཅག་འདུག་དེ་ནི་ག་སེ་ལྟེའོ་འགྲིག་བསམ་ཅེས་པོ་མེད་ན་དེ་ནི་མི་སེར་ཅིག་ཅིག་གི་ནང་དེ་ནི་ཁང་པ་ལམ་པོག་གསུམ་བཞི་ལྔ་བཤིག་སེ་གོ་ནོར་ལོངས་སྤྱོད་ཡོད་མཁན་ཅིག་གིས་སྤྱོད་འདུག་ནང་ད་རུང་འགྲིག་བསམ་ཅེས་པོ་བ་ན་ཡོང་དུས་མི་འདུག་ག་ཅིག་ང་དེ་སེམས་སི་ནང་ལེ། ཨོ་ལྟེ་ཟུར་མ་བསམ་ན་དེ་ནི་ནོར་རྣམས་ཀུན་གྱི་ནང་ན་ཆོག་ཤེས་པ་རབ་མཆོག་ལགས་པ་ལྷ་མི་ཐུབ་པས་གསུང་ངོ་ལྟེ་དེ་ནི་ང་དང་ཆོག་ཤེས་པོ་དགོས་ཤེས་པོ་གི་དེ་ན་མ་ཁག་ཆེན་མོ་ཡིན་ནོ་ད་ལྟེ་ཆོག་ཤེས་པོ་མེད་ན།

ཨོ་འདི་ངའི་མཛའ་བོའི་ཁང་པ་ཡིན་འདི་ངའི་ངོ་ཤེས་ཀྱི་ཁང་པ་ཡིན་བསམ་མཁན་ནས་དེ་ནས་ང་དང་སེམས་སི་ནང་ཆགས་པ་ཡོང་ནོ་བ་དུ་མཛའ་ཤེས་ཀྱི་ཁྱིམ་ཟེར་ན་ཁང་པ་སྦྱིན་བདག་གི་ཁྱིམ་ཟེར་ན་ང་དང་སྦྱིན་བདག་ཟེར་ན་ང་དང་སྤོན་སར་བཞུགས་ནོ་བ་ད་སྦྱིན་བདག་གི་ཁང་པ་ད་ལྟས་ངོ་ལ་དེ་ནས་ང་དང་སེམས་སི་ནང་ཆགས་པ་སྐྱེ་ཅེས་པོ་སྤང་དགོས་ཤེས་པོ་མ་ཁག་ཆེན་མོ་ཞིག་ནོ་མོ་ལྟ་ནོ་དོན་དག་པོ་གལ་ཏེ་ན་ང་དང་དེ་ཆགས་སྦྱིན་བདག་གི་ཁྱིམ་ངོ་ལ།

འདུག་གི་ཆ་ན་ཨོ་ད་འདི་ངའི་སྦྱིན་བདག་གི་ཡིན་འདི་ངའི་སྦྱིན་བདག་གི་ཁང་པ་ཡིན་བསམ་སྟེ་དེ་ནས་སེམས་སི་ནང་དེ་ནས་ང་དང་ཆགས་པ་སྐྱེ་འདུག་དེ་ནས་ཆགས་པ་སྐྱེ་མཁན་པོ་ཞས་ཏེ་དེ་ནས་སྦྱིན་བདག་པོ་ལ་ཅིག་བཀྲ་མི་ཤིས་པ་རེ་ཆ་ན་རང་སེམས་སི་ནང་སྡུག་བསྔལ་ཡོང་བ་འདུག་དེ་ནས་སྦྱིན་བདག་པོ་ལ་དེ་ནས་ཅི་ཚང་མ་རྒྱལ་ལ་ཆ་ན་ཡང་སེམས་འཐད་པོ་ཡོང་བ་འདུག་དོན་དག་པོ་འདི་ངའི་སྦྱིན་བདག་གི་ཡིན་བསམ་མཁན་ནས་དེ་ནས་སེམས་སི་ནང་དེ་ནས་ཆགས་པ་ཤུགས་ཆེན་མོ་ཡིན་མཁན་པོ་ཞས་ཏེ་ཅི་ཚང་མ་རྒྱལ་ལ་ཆ་ན་སེམས་ལ་འཐད་ཅེས་དང་རྒྱལ་ལ་མ་ཆ་ན་སེམས་སི་ནང་སྡུག་བསྔལ་ཡོང་ཅེས་པོ་རང་བཞིན་ནས་དེ་ནས་ང་དང་འཛུགས་ཤིག་ཡོང་བ་ནོ་བ་ཅུག་ད་ལྟས་སྐད་པ་བསམ་ན་ང་དང།

ད་ང་དང་ཚང་མར་དགོས་ཤས་པོ་ཅི་དགོས་སོང། འཇིག་རྟེན་ཁྱིམ་པ་ཞིག་ཡིན་འདུག། གྲྭ་པ་རབ་བྱུང་ཅིག་ཡིན་འདུག། ད་ང་དང་ཚང་མ། དགོས་ཤས་པོ་ཅི་དགོས་སོང་ཟེར་ན་སྙམ་པོ། དེ་ནི་ང་དང་འཁོར་བའི་ནང་ཐར་ཏེ། འཁོར་བའི་ནང་ཐར་ཏེ་སྒྲོལ་བ་ཟེར་ན་ང་དང་སངས་རྒྱས་ཀྱི་གོ་འཕང་ཟེར་བའི་ནོར་བ། འཁོར་བའི་ནང་ཐར་ཏེ་དེ་ནི་ཐར་པ་སངས་རྒྱས་ཀྱི་དེ་ནི་གོ་འཕང་པོ། དེ་ནི་ང་ཐོབ་དགོས་ཤས་བསམ་སྟེ་དེ་ནི་ཐོབ་རྡོག་པོ་སྟེ་ང་དང་བསམ་བློ་བཏང་སྟེ་ཡོད་དེ་ནོ། ད་ག་ཅིག་ང་དང།

ཆག་ཆག་བཀུར་སྟི་ཚང་མ་ལ་དེ་ནས་ང་དང་མེད་མཁན་བྱོ་དགོས་ཤས་པོ་མ་ཁག་ཆེན་མོ་ཞིག་ནོ་མོལ་ཏེ་ནོ་ད་ག་ཅིག་ང་དང་ངོ་ཐོག་བདེན་པ་དེ་ནས་ཆོས་རྣམ་དག་ཅིག་བྱོ་ཡིན་བསམ་སྟེ་སངས་རྒྱས་ཀྱི་གོ་འཕང་ཅིག་ཐོབ་ཡིན་བསམ་མཁན་ཅིག་ཡོད་ན་དེ་ནས་རྙེད་པ་དང་བཀུར་སྟི་ཀུན་ལ་དེ་ནས་སེམས་ཆགས་ན་མི་འགྲིག་པ་ནོ་མོལ་ཏེ་ནོ་ད་གཏེར་ཆོད་པ་ཚང་ན་དེ་ནས་དག་ས་ང་དང་འཕགས་པ་བྱང་ཆུབ་སེམས་དཔའ་བདེན་པ་དེ་ནས་ང་དང་ལམ་ཉམས་ལེན་མཛད་མཁན་ཀུན་ལ་དེ་ནས་དག་ས་ང་དང་རྒྱལ་སྲས་མགོན་པོ་ཀླུ་སྒྲུབ་བཤེས་པའི་སྤྲིངས་ཡིག་ན་མོལ་ཏེ་འདུག་ག། འཇིག་རྟེན་མཁྱེན་པ་རྙེད་དང་མ་རྙེད་དང་བདེ་དང་མི་བདེ་སྙན་དང་མི་སྙན་དང་བསྟོད་སྨད་ཅེས་བགྱི་འཇིག་རྟེན་ཆོས་བརྒྱད་པོ། བདག་གི་ཡིད་ཡུལ་མེད་པར་མགོ་སྙོམས་མཛོད་མོལ་ཏེ། འཇིག་རྟེན་ཆོས་བརྒྱད་ཚང་མ་དེ་ནི་ང་དང་མགོ་སྙོམས་དགོས་ཟེར་ནོ། མགོ་སྙོམས་ཟེར་ན་འདྲ་འདྲ་བྱོ་དགོས་ཟེར་ནོ་མོལ་འདུག་ག། དོན་དག་པོ་ཅི་ནོ་ཟེར་ན་འཇིག་རྟེན་གྱི་ཆོས་བརྒྱད། རྙེད་དང་མ་རྙེད་ཟེར་ན། རྒྱུ་ནོར་ལོངས་སྤྱོད་ཀྱི་རྙེད་པ་ཐོབ་ན། ང་དང་འཇིག་རྟེན་པ་ཡིན་ན། སོ་སོ་སྐྱེ་བོ་འཇིག་རྟེན་པ་ཡིན་ན་རྒྱུ་ནོར་ལོངས་སྤྱོད་ཀྱི་རྙེད་པ་ཚང་མ་ཐོབ་ན་སེམས་འཐད་ཆ་ཞིག། མ་ཐོབ་ན། མི་འཐད་ཆ་ཞིག་རྙེད་དང་མ་རྙེད་འདུག་ག། བདེ་དང་མི་བདེ་ཟེར་ན། ཨོ་སྐྱིད་པོ་ཅིག་དགའ་མོ་ཅིག་བདེ་མོ་ཡོང་ན་སེམས་འཐད་ཆ་ཅིག་ཡ་གཟེར་མོ་ཡོང་ཟེར་མ་བདེ་ན་སེམས་སི་ན་སྡུག་བསྔལ་ཡོང་ཆ་ཅིག་བདེ་དང་མི་བདེ་སྙན་དང་མི་སྙན་ཟེར་ན་ཨོ་ད་ཅིག་དཔེ་ར་སྙན་པོ་རིག་རྣ་མཆོག་ག་འབབ་ཆ་རིག་དཔེ་ར་བདེ་མོ་རིག་ཚོར་ན་ཡང་སེམས་འཐད་ཆ་ཅིག་རང་སེམས་མ་མི་འབབ་ཆ་ཞིག་ངན་པོ་མི་དཀའ་ནས་ཚོར་ན་ཡང་ང་དང་སྲོ་ཡོང་ཆ་ཞིག་སྙན་དང་མི་སྙན།

འདི་མོས་པ་ན་འདི་ཁར་ཇི་ཞིམ་པོ་འདུག་ཟེར་ན་མོས་པ་ན་འདི་ཁར་ཇི་ཞིམ་པོ་མི་འདུག་ཟེར་མཁན་ཡོང་ནོ་ད་ཁོ་འཇིག་རྟེན་ཟེར་མཁན་པོ་སེམས་པ་སོ་སོ་བསམ་བློ་བཏང་ཚུལ་སོ་སོ་འདུག་ཚོགས་སོ་སོ་བཟའ་ཚོགས་སོ་སོ་བྱོ་ཚོགས་སོ་སོ་བསམ་བློ་བཏང་ཚུལ་ཁོ་རང་པོ་དེ་ནི་ང་དང་སོ་སོ་ཡོད་མཁན་པོ་བྱས་ཏེ་དེ་ནི་ཚང་མ་གཅིག་གཅིག་གཅིག་དེ་ནི་ཡོང་ཆས་པོ་གེ་དེ་ནི་མ་ཁག་པོ་ཞིག་བ་ཇུ་འོ་ད་ལྟས་ཤོད་པ་ཟེར་ན་དེ་ནི་ལྟས་འོང་དེ་ནི་ང་དང་ཁྱེད་དེ་དེ་ནི་ང་དང་ཨོ་ཟོ་བ་ད་འཇིག་རྟེན་པའི་དེ་ཚང་མ་ལ་དེ་ནི་ང་དང་སེམས་ཆགས་མ་ཆགས་པ་དེ་ནི་ང་དང་རང་ཕྱོགས་ལ་ཆགས་གཞན་ཕྱོགས་ལ་སྡང་ཟེར་མཁན་པོ་ཆགས་སྡང་གཉིས་ཀ་གེ་དེ་ནི་མ་རྩོག་པོ་ཡིན་ནོ་བ་ལེ།

བདག་ཡོད་ན་ནི་གཞན་དུ་ཤེས་ཟེར་ན་ངན་པོ་ཕྱིན་ལོག་ཟེར་ན་ང་ཟེར་མཁན་དེ་ནས་བདག་ང་ཟེར་མཁན་པོ་ཡོད་ན་ཨོ་ད་འདུག་ཁོ་ཟེར་མཁན་པོ་དེ་ནས་གཞན་ཟེར་མཁན་པོ་ཡོད་དེ་ནོ་ཟེར་བདག་ཡོད་ན་ནི་འདུག་ང་ཟེར་མཁན་པོ་ཡོད་ན་འདུག་ཁོ་ཟེར་མཁན་པོ་ཡོད་དེ་ནོ་ཟེར་བདག་ཡོད་ན་ནི་གཞན་དུ་ཤེས་དེ་ནས་བདག་གཞན་ཆ་ལས་འཛིན་དང་སྡང་དེ་ནས་རང་ཕྱོགས་ལ་ཆགས། བཞག་ཕྱོགས་ལ་སྡང། ད་ལྟའི་ངེས་ཁ་རང་ཕྱོགས་ལ་ཆགས་གཞན་ཕྱོགས་ལ་སྡང་ངེས་ཁ་སྡང་བ་ངེས་ཁ་ཧྲོག་བྱ་ངེས་ཁ་དེ་ནས་བསྒྲལ་ཏེ་དེ་ནས་ཆགས་སྡང་ངེས་ཁ་བཞག་ཏེ་དེ་ནས་ཉེས་པ་མང་པོ་ཞིག་སྐྱོན་མང་པོ་ཞིག་འཛིང་མོ་མང་པོ་ཞིག་ད་མང་པོ་ཡོང་རུང་ང་ད་ཙམ་ཞིག་འཇིག་རྟེན་ནི་ཀ་དེ་ནས་ང་ད་འཛིང་མོ་ལས་ཆེར་ན་དག་ས་ང་ད་ངེས་ཀྱང་གཟིགས་བཟང་དེར་གནས་ཚུལ་ཀུན་ནི་ནང་མང་ཆེ་ཧ་ལམ་མ་ན་བརྒྱའི་ནང་ན་བརྒྱ་ཙོགས་པོ་བརྒྱའི་ནང་ན་དགུ་བཅུ་ཙོགས་པོ་ང་ད་ཙམ་ཞིག་དག་ས་ང་ད་གནས་ཚུལ་ཀུན་ནི་ཀ་མི་འདྲ་མི་འདྲ་འཛིང་མོ་ཆ་མཁན་ཀུན་ནི་ཡོད་དེར་ན་ད་དེ་ན་རྙེད་པ་དང་བཀུར་སྟི་ཀུན་ནི་བཞག་ཏེ། བསྟོད་མཁན་དང་སྨད་མཁན་པོ་བཞག་སྟེ་རང་ཕྱོགས་ལ་ཆགས་པ་དང་གཞན་ཕྱོགས་ལ་སྡང་བ་ཡིན་མཁན་པོ་བཞག་སྟེ་དེ་ཚང་མ་ཡོངས་སུ་ཡིན་མཁན་པོ་གི་དེ་ནི་མ་ཕྲ་ཅིང་ཕྲ་བ་དེ་ནི་ང་དང་གསལ་པོ་གསལ་རྐྱང་གཅིག་ང་དང་དེའོ། བསྟན་ཏེ་ཡོངས་འདུ་བ་བྱུག་ད་དེ་བ་ང་དང་གསལ་པོ་ནོག་དེ་ཀ་ཅང་ང་དང་ཐེ་ཚོམ་ཆག་པོ་ཆག་ཅིག་བ་ན་མེད་པ་ནོག་བ་བྱུག་འོ་ད་དེ་བྱེད་པ་ཚང་ན་དེ་ནི་ང་དང་ཨོ་གཟུགས་བ་དེ་ནི་ང་དང་རང་ཕྱོགས་ལ་ཆགས་པ་དང་གཞན་ཕྱོགས་ལ་སྡང་བ་དག་ཡིན་ན་གཟུགས་ང་དང་གོ་འཇིག་རྟེན་པ་ཅིག་ཡིན་པ་ཚང་ན་ཆགས་སྡང་མེད་མཁན་ཅིག་དེ་ནི་ང་དང་སུའང་ཡོང་བ་མེད་ནོག་ང་དང་ཚང་མ་སངས་རྒྱས་ཏེ་མེད་པ་ནོག་སེམས་ཅན་ལ་ཆགས་སྡང་ཡོང་བ་ནོག་དེ་ཡིན་ན་ཡང། དེ་ཙམ་མི་དེ་ནི་མ་ན་ཧ་ཅང་ང་དེ་ནི་ང་དང་ཆགས་སྡང་ཤུགས་ཆེན་མོ་ཅིག་བྱོས་ན་དེ་ནི་དེ་ག་ན་མ་ན་མ་འགྲིག་པ་ནོ་བ་ཅུ་སོང་པ་སོང་ན་ང་དང་ཚང་མ་ཁོ་སོ་སོ་སྐྱེ་བོ་འཇིག་རྟེན་པ་ཡིན་མཁན་པོ་བཞག་སྟེ་ཁོ་ཆགས་སྡང་མེད་མཁན་ནི་ད་སུའི་ན་ལས་ཆགས་སྡང་མོ་ཚང་མ་ཡོད་དོ་མ་ཡིན་ནང་དེ་ཙམ་མི་དེ་ནི་ང་དང་ཆགས་སྡང་པོ་མང་སེ་རང་ཕྱོགས་ལ་ཤུགས་ཆེན་མོ་ཆགས་པ་དང་གཞན་མེད་ག་དེ་ནི་མང་སེ་དེ་ནི་ང་དང་ཧྲོ་དང་འདུག་ན་དེའོ་མ་ན་མ་འགྲིག་པ་ནོ་བ་དོ་ནོ་ད་ཁྱོད་པ་སོང་ན་དེ་ནི་ད་ཆགས་སྡང་པོ་དེ་ནི་སྤང་དགོས་སོ་ནོ།

ཡ། གྲྭ་པ་ཡིན་འགྲོ་རབ་བྱུང་ཡིན་འགྲོ་རབ་བྱུང་པ་ཡིན་འགྲོ་ད་མང་ཆ། དེ་ནི་ང་དང་ཀ། ཡུལ་ཡུལ་ལ་དེ་ནི་ང་དང་དགོན་པ་བཞེངས་ལ་འགྲོ། ཡ། ཡུལ་ཀུན་ལ་ང་དང་སྤྱི་བཞེངས་ནང་ད་དེ་ན་ཚོ་ལ་ང་དང་ད་སེ། ཡུལ་ཡུལ་ཀུན་ལ་དེ་ནི་ང་དང་སྦྱིན་བདག་ཡོང་སི་སུ་ཀུ་ལི་སུ་བཞེངས་འདུག་ག་ད་འཇིག་རྟེན་ཁྱིམ་པ་འོང་ན་ཡོང་འདུག་ག་འདུག་ང་ཅི་སྦྱིན་བདག་གི་འདུག་ང་ཅི sponsor འདུག་ང་ཅི་རེད་སུ་ཀུ་ལི sponsor འཛིན་ཅིག་དང་ཡང། sponsor ཀུན་ལ་དེ་ནི་ཡང་སྨྲ་ན། སྤྱི་བཞེངས་ད་ཆགས་པ་ཆེན་མོ་འདུག་ང་ཅི sponsor འཛིན་ཅིག་དང་དེ་ནི་སྨྲ་ཁྲ་འདྲེ། དེ་ག།

མཛའ་བཤེས་ཁྱིམ་དང་སྦྱིན་བདག་ཁྱིམ་རྣམས་ལ་སྲི་ད་ཁང་པ་ཀུན་ལ། དེ་ནས་ཅི་བྱའོ་གསུངས་སོ་ན། ཆགས་པ་སྤོང་བ་རྒྱལ་སྲས་ལག་ལེན་ཡིན། དེ་ནས་སེམས་ཟིན་ན་ཆགས་པ་ཟིན་ན། དེ་ནས་ང་དང་འཛིན་པ། འདི་ངའི་སྦྱིན་བདག་ཡིན། སྦྱིན་བདག་ཡིན་འདི་ངའི་སྦྱིན་བདག་གི་ཁང་པ་ཡིན། འདི་ངའི་མཛའ་བོ་ཡིན། འདི་ངའི་མཛའ་བོ་ངོ་ཤེས་སའི་ཁང་པ་ཡིན་བསམ་སྟེ་ནས་དེ་ཀུན་ལ། དེ་ནས་སེམས་ཆགས་པའོ། དེ་ནས་ང་དང་སྤང་དགོས་ས་ནོ།